བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཉེ་ལམ་གསར་དུ་བདམས་ཐོན་བྱུང་བའི་ཧྥིན་ལན་རྒྱལ་ཁབ་ཀྱི་སྲིད་འཛིན་སྐུ་ཞབས Alexander Stubb མཆོག་ལ་ཁ་སང་ཕྱི་ཟླ་གཉིས་པའི་ཚེས་བཅུ་གསུམ་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་འཚམས་འདྲིའི་གསུང་འཕྲིན་ཞིག་སྩལ་གནང་མཛད་ཡོད་ཅིང། འཚམས་འཕྲིན་དེའི་ཞིབ་ཕྲའི་ནང་དོན་སྐོར་ལ་འདི་ག་ཨ་རིའི་རླུང་འཕྲིན་ཁང་ནས་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་སུ་བཅར་འདྲི་ཞུས་པའི་ནང། ཡུ་རོབ། ནང་ལ་ཡོད་པའི Finland རྒྱལ་ཁབ་ཀྱི་སྲིད་འཛིན་འོས་འདེམས་ཉེ་ཆར་གནང་བ་རེད། དེའི་ནང་ནས་སྲིད་འཛིན་འོས་ཐོན་བྱུང་པ། སྐུ་ཞབས Alexander Stubb ལ་རྒྱལ་བ་རིན་པོ་ཆེས་ཁོང་རང་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞེས་བཀའ་ཡིག་གནང་ཡོད་རེད།

ད་ནང་བཞིན་མི་རིགས་ཚང་མ་གཅིག་པ་གཅིག་གྱུར་ཡིན་པའི་ཆ་ནས་གཅིག་ཕན་གཅིག་གྲོགས་བྱེད་དགོས་ཡ་དེ་སྐོར་ལ་བཀའ་སློབ་གནང་བ་དང། ཆབས་ཅིག་ཆོས་ལུགས་ཕན་ཚུན་མཐུན་སྒྲིལ་དགོས་ཡ་དེ་ཚོའི་ཐོག་ལ་བཀའ་སློབ་གནང་བ་དེ་ཡ་ཧྥིན་ལན་རྒྱལ་ཁབ་ཀྱི་མི་མང་ཚོས་ཞེ་དྲག་གི་ག་རེ་ཟེར་ད་དགའ་གུས་ཆེན་པོ་བྱེད་པ་དེ་ཡ་རྒྱལ་བ་རིན་པོ་ཆེ་ཞེ་དྲག་གི་ག་རེ་ཟེར་ད་ཐུགས་དགྱེས་ཚོར་ཆེན་པོ་བྱུང་ཟེར་བྱས་བཀའ་གནང་ཡོད་རེད།
དེ་བཞིན་དེང་སང་འཛམ་གླིང་ནང་དྲག་པོའི་ལས་སྦྱོར་གྱིས་མི་དམངས་མང་པོར་བརྡབ་གསིག་མང་པོ་ཞིག་བཟོ་བཞིན་པའི་བློ་ཕམ་གྱི་གནས་ཚུལ་མང་པོ་ལྷག་བཞིན་པ་དངོས་ཡོད་ཡིན་སྟབས། འཛམ་གླིང་མི་དམངས་ཀྱི་དཀའ་ངལ་སེལ་ཐབས་སུ་ཕན་ཚུན་གྲོས་མོལ་ལམ་ནས་གནང་དགོས་པའི་འབོད་སྐུལ་དང། མཐའ་དོན་འོས་འདེམས་བྱུང་བའི་སྲིད་འཛིན་མཆོག་གི་ཕྱག་ལས་ལམ་ལྷོང་ཡོང་བའི་ཐུགས་སྨོན་བཅས་མཛད་གནང་བར་དྲུང་ཆེ་འཆི་མེད་རིག་འཛིན་ལགས་ནས་མུ་མཐུད་འགྲེལ་བརྗོད་གནང་སོང། དེ་དང་དེང་སང་འཛམ་གླིང་ནང་ལ་དྲག་པོ་དང། གང་ལྟར་འཛིང་རེས་དེ་འདྲ་མང་པོ་ཤོར་བཞིན

བཞིན་པ་ཡིན་ད་ནང་བཞིན་འཛམ་བུ་གླིང་གི་ད་ཚང་མས་རུབ་རུབ་བྱས་བྱས་གང་ད་དཀའ་ངལ་དེ་ཚོ་ཚང་མ་ད་ག་རེ་ཟེར་དགོས་རེད་ཕན་ཚུན་ཞི་མོལ་གྱི་ཐོག་ནས་གནང་ཐུབ་པ་ཡིན་ན་གནང་ཡའི་འབད་བརྩོན་གནང་དེ་འདྲ་གནང་ཐུབ་གནང་བ་ཡིན་ན་དེ་འདྲ་བྱུང་བ་ཡིན་ན་འཛམ་བུ་གླིང་འདི་ག་རེ་ཟེར་དགོས་རེད་ཞི་བདེ་དང་ཞི་བདེ་བག་ཕེབས་ལྡན་པ་ཡོང་གི་རེད་ཟེར་དུས་བྱས་བཀའ་གནང་ཡོད་རེད།

གཞི་རྩའི་སྐུ་ཞབས Alexander Stubb མཆོག་ནི་ཧྥིན་ལན་གྱི་སྲིད་དོན་པ་ཞིག་ཡིན་ཞིང། ཁོང་གིས་ཕྱི་ལོ་ཉིས་སྟོང་བཞི་ནས་ཉིས་སྟོང་བརྒྱད་བར་ཡུ་རོབ་གྲོས་ཚོགས་འཐུས་མི་གནང་མྱོང་བ་དང། ཕྱི་ལོ་ཉིས་སྟོང་བརྒྱད་ནས་བཅུ་གཅིག་བར་ཧྥིན་ལན་གྱི་ཕྱི་སྲིད་བློན་ཆེན་གནང། ཉིས་སྟོང་བཅུ་གཅིག་ནས་བཅུ་བཞི་བར་ཡུ་རོབ་མནའ་འབྲེལ་མཐུན་ཚོགས་དང་མཉམ་དུ་ཡུ་རོབ་མནའ་འབྲེལ་མཐུན་ཚོགས་ཀྱི་སྲིད་ཇུས་དང་ཆིངས་ཡིག་སྒྲིག་གཞི་བཅས་ཀྱི་སྐོར་ལ་གྲོས་མོལ་བྱེད་རྒྱུ་སོགས་ཚུད་པའི་ཧྥིན་ལན་གྱི་འབྲེལ་ལམ་ལ་འགན་སྲུང་བྱ་རྒྱུའི་འགན་ཁུར་བཞེས་ཡོད་མ་ཟད། རྒྱལ་ཁབ་གཞན་དང་དཔལ་འབྱོར་མཉམ་ལས་གོང་འཕེལ་གཏོང་རྒྱུ་དང། རྒྱལ་སྤྱིའི་ཚོང་འབྲེལ་གྲོས་མོལ་ནང་ཧྥིན་ལན་གྱི་ཁེ་ཕན་ཆེད་སྐུ་ཚབ་གནང་བ་སོགས་ཧྥིན་ལན་གྱི་ཕྱི་འབྲེལ་སྲིད་ཇུས་ལ་དོ་དམ་བྱེད་རྒྱུའི་འགན་ཁུར་བཞེས་ཡོད་པ་རེད། མ་ཟད་ཕྱི་ལོ་ཉིས་སྟོང་བཅུ་བཞི་ནས་བཅོ་ལྔ་བར་ཧྥིན་ལན་གྱི་སྲིད་བློན་གྱི་ཐུགས་འགན་བཅས་བཞེས་ཡོད་པ་རེད། ཟླ་བ་འདིའི་ཚེས་བཅུ་གཅིག་ཉིན་ཧྥིན་ལན་གྱི་སྲིད་འཛིན་གྱི་མཐའ་མའི་འོས་བསྡུའི་ནང་རྒྱལ་ཁ་ཐོབ་སྟེ། རིང་མིན་ཟླ་བ་གསུམ་པའི་ཚེས་གཅིག་ནས་ཧྥིན་ལན་གྱི་སྲིད་འཛིན་གྱི་མཛད་ཁུར་བཞེས་གནང་རྒྱུ་ཡིན་པ་རེད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ཡིན།